སྲས་པོ་བྱང་ཆུབ་སྐྱེད་བྱེད་པ། འདི་དག་བདག་བཤེས་སངས་རྒྱས་བསྔགས་པ་ཞེས་དེ་ལྟར་དགེ་བའི་སེམས་ཀྱིས་འདིར་འོངས་སོ། འཇིག་རྟེན་སྐྱོབ་པས་དཔའ་བོ་ལྟ་བུ་སྟེ། དེད་དཔོན་མགོན་དང་སྐྱབས་སུ་གྱུར་པ་ཡིན་འདི་དག་བདག་ལ་བདེ་སྟོབས་མིག་ཡིན་ཞེས། དེ་འདྲའི་སེམས་ཀྱིས་དགེ་བཤེས་བསྙེན་བཀུར་བྱེད་ཅེས་དང། འདི་ནི་ད་བླ་མའི་བཀའ་དྲིན་དྲན་ཡག་གི་ཚིག། དེ་ཚོའི་བི་གས། བྱང་ཆུབ་སེམས་དཔའ་ནོར་བཟང་གི་མཛད་པ་ནང་ཐག་ཆད་ནས་དང་སོ་སོ་གིས་བརྗོད་ཐུབ་ན་རུང་དང་སོ་སོའི་བླ་མའི་བཀའ་དྲིན་ག་རེ་ག་རེ་ཡོད་ནའོ་དེ་ཚོ་ཚིགས་བཅད་ཀྱི་ཐོག་ནས་བརྗོད་ཨེ་གསུང་གོ་དང། འདི་ནི་ཚིགས་བཅད་མིན་ནའང་ཚིག་ལྷུག་གི་ཐོག་ནས་བརྗོད་ཆོག་ལོག་ལ་བཀའ་དྲིན་ག་རེ་ཡོད་ནའམ་ཡེ་ཤར་བྱས་ནས་ཅེས་དང། ལམ་རིམ་བདུད་རྩི་སྙིང་པོ་ལས་གསུངས་པའི་མེ་དོང་འདྲ་བའི་ཁྱིམ་ལས་རབ་བྱུང་ནས་དབེན་པར་དྲང་སྲོང་སྤྱོད་པའི་གནས་བཅས་ཏེ།

དགོན་པ་ལ་ཚུར་སླེབས་ནས་འོ་ད་རབ་ཏུ་བྱུང་ནས་དབེན་པར་དྲང་སྲོང་སྤྱོད་པའི་གནས་བཅས་ཏེ་དམ་ཆོས་བདུད་རྩི་རོ་མཆོག་མྱོང་བ་ཡང། དམ་ཆོས་ཀྱི་བདུད་རྩི་རོ་མཆོག་མྱོང་བ་ཡང་རྗེ་བཙུན་བླ་མ་རྣམས་ཀྱི་བཀའ་དྲིན་ནོ་གསུངས་དེ་ཡང་བླ་མའི་བཀའ་དྲིན་རེད་དོ། ད་བསྐལ་མང་སྟོང་དུ་བཙལ་ཡང་རྙེད་དཀའ་བ་འཇམ་མགོན་བླ་མའི་བསྟན་དང་མཇལ་བ་དང། དེ་ནས་བསྟན་པའི་ཚུལ་དེར་ཡིད་ཆེས་རྙེད་པ་ཡང།

མཚོ་ལས་ཕར་བརྒལ་ཡག་གི་གྲུ་དང་འདྲ་བ་རེད། དེ་ནི་མཐོ་རིས་ཐར་པར་འཁྲིད་པའི་དེ་ནི་ས་མཁན། ལམ་རྒྱུས་བྱེད་མཁན་གྱི་ས་མཁན་འདྲ་བོ། ཉོན་མོངས་གཅོང་ནད་གསོ་བའི་སྨན་པ་མཁས་པ་འདྲ་བོ། སྡུག་བསྔལ་མེ་ཆེན་ཞི་བྱེད་ཆུ་རྒྱུན་འདྲ་བོ་ཆུ་རྒྱུན་ནོ། མ་རིག་མུན་པ་སེལ་བའི་སྒྲོན་མེའོ། ཐར་ལམ་གསལ་བར་སྟོན་པའི་ཉི་མའོ། འཁོར་བའི་བཙོན་རར་བཅིངས་པའི་སྒྲོལ་བྱེད་དོ། དམ་ཆོས་གྲུ་ཆར་འབེབས་པའི་ཆར་སྤྲིན་ནོ། གནོད་སེལ་ཕན་པ་སྒྲུབ་པའི་བཤེས་གཉེན་གཉེན་བཤེས་སོ། རྟག་ཏུ་བྱམས་པས་སྐྱོང་བའི་ཕ་མའོ་ཞེས་སོགས་ཀྱི་ཚིགས་བཅད་བརྗོད་པ་དབྱངས་ལ་ཁྲིད་ནས་ཨོ་ད་ཚིགས་བཅད་དེ་འདྲ་ལ་བབ་པའི་སོ་སོའི་སེམས་དེ་བག་དེ་ལ་ཁྲིད་ནས་ཨ་ནི་བསམ་བློ་བཏང། ལ་དེ་འདྲ་ལ་ཁྲིད་ནས། དེ་ནས་བླ་མའི་བཀའ་དྲིན་དྲན་དགོས་གསུངས།

འདི་སོགས་དམིགས་སྐོར་རེ་རེའི་དབུར་ཡང་གསོལ་འདེབས་དང་བདུད་རྩི་འབེབས་སྦྱང་མཇུག་ཏུ་ཐག་བཅད་པ་རེ་བྱ་བར་གསུངས། ད་སོ་སོའི་དམིགས་སྐོར་དཔེར་ན་བཤེས་གཉེན་བསྟེན་ཚུལ་བཤེས་གཉེན་བསྟེན་ཚུལ་ནང་ལ་ཡང་དམིགས་སྐོར་ད་ལོགས་ཀ་ལོགས་ཀ་བྱུང་སོང་བ་དང་དཔེར་ན་བསམ་པའི་འཕེལ་གལ་འོ་ད་བཤེས་གཉེན་བསྟེན་པའི་ཕན་ཡོན་བརྒྱད་པོའི་དམིགས་སྐོར་འོ་ད་མ་བསྟེན་པའི་ཉེས་དམིགས་བསྟེན་ཚུལ་ལོག་པའི་ཉེས་དམིགས་བསམ་ཡག་གི་དམིགས་སྐོར་འོ་ད་དེ་ནས། འོ་ད་དེ་འདྲ་འོ་ད་དེ་འདྲ་དེ་འདྲ་རེ་རེ་ལ་འོ་ད་འདི་སོགས་དམིགས་སྐོར་རེ་རེའི་དབུར་ཡང་དེ་ནི་གསོལ་འདེབས། བླ་མ་ལ་པའི་གསོལ་འདེབས་འོ་ད་ཨ་ནི་བདུད་རྩི་འབེབས་སྦྱང་བྱས། མཇུག་ཏུ་པའི་ཐག་བཅད་པ་རེ་རེ་བྱ་གསུངས། ཉིན་དགུ་པར་ཇི་སྐད་དུ། འོ་ད་འདི་ནི་མཉམ་མེད་ཇོ་བོ་ཆེན་པོའི་ཞལ་ནས་ཚེ་འདི་ཡུན་ཐུང་ཤེས་བྱའི་རྣམ་པ་མང་ཚེ་ཡི་ཚད་ཀྱང་ཇི་ཙམ་མི་ཤེས་པས་ངང་པས་ཆུ་ལས་འོ་མ་ལེན་པ་དེ་རང་གི་འདོད་པ་དང་དུ་བླང་བར་བྱ་ཞེས་འདྲེན་པར་མཛད་དེ། ཀུན་སློང་བཅོས་པ་མདོར་བསྡུས་ཤིག་བསྩལ་ནས། སྔོན་དུ་ས་བཅད་གོང་སོང་བ་རྣམས་གསུངས་རྗེས་བཤེས་གཉེན་བསམ་པས་བསྟེན་ཚུལ་གྱི་བསྐྱར་བཤད་མདོར་བསྡུས་མཛད། ད་སྡིག་གསུང་བ། བཞི་པ་སྦྱོར་བས་བསྟེན་ཚུལ་ནི། མདོ་སྡེ་རྒྱན་ལས། བཀུར་སྟི་རྙེད་པ་དག་དང་རིམ་གྲོ་དང། སྒྲུབ་པའི་སྒོ་ནས་བཤེས་གཉེན་བསྟེན་པར་བྱ། ཞེས་གསུངས་པ་ལྟར་གྱི་སྦྱོར་བས་བསྟེན་ཚུལ་རབ་འབྲིང་ཐ་གསུམ་ཡོད་པ་ལས། དགེ་ཕྲུག་གིས་དགེ་རྒན་བསྟེན་པ་ལྟ་བུ་ལ་གསུམ་ག་ཚང་དུ་ཡོད་པས། དགེ་རྒན་ལ་བླ་མ་བསྟེན་ཚུལ་ཚུལ་བཞིན་བྱས་པ་དེ་ག་བླ་མའི་རྣལ་འབྱོར་ཡིན། སོ་སོ་དཔེ་ག་ཤག་གི་དགེ་རྒན། དཔེ་ཆ་དགེ་རྒན། སོ་སོ་ཆུ་འདྲེན་ཡོང་མཁན་གྱི་རེ་བ་ད་གང་བྱས་དཔེ་ག་དགེ་རྒན་ལ་དཔེ་ག་དེ་ནི་དཔེ་ག་དགེ་ཕྲུག་གིས་དགེ་རྒན་བསྟེན་པ་ལྟ་བུ་ལ་གསུམ་ག་ཚང་ཟེར། དགེ་རྒན་ལ་བླ་མ་ཚུལ་བཞིན་དུ

འདི་ནི་ཚོགས་ཞིང་བསྐྱེད་ནས་ཁྲུས་གསོལ་ཕྱག་མཆོད་སོགས་བྱས། དགེ་བའི་བཤེས། དགེ་བའི་བཤེས་གཉེན་མཉེས་པར་བྱེད་པའི་ཐབས་མཆོག་ནི། ཨ་ནི་བཀའ་བཞིན་སྒྲུབ་པའི་མཆོད་པ་ཉིད་ཡིན་ཏེ། དེ་རེ། རྗེ་མི་ལས། ནོར་ཟང་ཟིང་གི་འབུལ་བ་བདག་ལ་མེད། ཕ་བླ་མའི་དྲིན་ལན་སྒྲུབ་པས་འཇལ། ཞེས་དང། སྙིང་རུས་སྡུག་སྲན་གྱི་སྒྲུབ་པ་འདི། ཕ་བླ་མ་མཉེས་པའི་ཞབས་ཏོག་ཡིན། འདི་ནི་ཕ་བླ་མ་མཉེས་པའི་ཞབས་ཏོག་ཡིན་ཞེས་གསུངས་སོ།

ཨ་ནི་བཤེས་གཉེན་སྦྱོར་བས་བསྟེན་ཚུལ་རྣམས་བསྡུས་ནས། འདི་ནི་འཆད་པ་ཡིན་པས་སྦྱོར་ཆོས་གསུམ་པ་ཟིན་ནས་བཤེས་གཉེན་བསམ་པས་བསྟེན་ཚུལ་སོང་ཞིང་འཇམ་དཔལ་ཞལ་ལུང་ནང་གསུངས་པ་ལྟར་སྦྱོར་བས་བསྟེན་ཚུལ་གྱི་དབུར་བླ་མ་ཚོགས་ཞིང་དུ་གདན་དྲངས་ཏེ་མཆོད་པ་སོགས་སྦྱོར་ཆོས་ཕྱི་མ་གསུངས་པ་ནི་བླ་མ་དང་མཉམ་དུ་མི་འགྲོགས་པ་སོགས། བླ་མ་མེད་པའི་སར་ཟང་ཟིང་གི་རྙེད་པ་སྒྲུབ་པའི་ལུགས་སོ། དེ་ལ་ས་གཞི་བྱིན་རླབས་སོགས་སྔར་བཞིན་བྱས་ལ། བདེན་སྟོབས་བརྗོད། དེ་ནས། བཻ་ཌཱུརྱའི་ས་གཞི་གསེར་གྱི་རྡོ་རྗེ་རྒྱ་གྲམ་བྲེས་པ་བལྟས་ན་འབུར་དོད་ལྟ་བུ་ལ་རེག་ན་འབུར་ཀོང་སོགས་མེད་པ། དེ་ནས་དེའི་དབུས་སུ་རིན་པོ་ཆེའི་ཁང་བཟང་གྲུ་བཞི་སྒོ་བཞི་རྟ་བབས་མེད་པ།

དེའི་དབུས་སུ་སེང་ཁྲི་ཆེན་པོའི་སྟེང་དུ་བང་རིམ་བཞི་ཡོད་པ་མཆོད་རྟེན་བུམ་པ་མེད་པ་བཞིན་གྱི་བང་རིམ་དང་པོའི་སྟེང་གི་རྒྱབ་ངོས། སེང་ཁྲི། སེང་ཁྲི་གསུམ་གསུམ། ཁྲི་གསུམ་གྱི་སྟེང་དབུས་སུ་རྒྱལ་བ་ཤཱཀྱ་ཐུབ་པ། གཡས་གཡོན་དུ་བྱམས་འཇམ་དབྱངས། སོ་སོའི་སྐུ་རྒྱབ་ཏུ་ཕར་ལ་ལྟ་སྤྱོད་བརྒྱུད་པའི་བླ་མ། མདུན་ངོས། སེང་ཁྲི་གསུམ་ལ་ཇོ་རྔོག་འབྲོམ་གསུམ། བང་རིམ་ད་གཉིས་པ་བང་རིམ་གཉིས་པར་སེང་ཁྲི་གསུམ་ཚོམ། ཡང་གསུམ་སྒྲིག་བྱེད་བཅས། སྟེང་དབུས་སུ་རྒྱལ་བ་ཙོང་ཁ་པ། གཡས་སུ་རྗེ་ཤེས་རབ་སེང་གེ། གཡོན་དུ་དགེ་འདུན་གྲུབ། རྒྱལ་བ་དགེ་འདུན་དྲུག་རེ་བ། བང་རིམ་གསུམ་པར་སེང་ཁྲི་གསུམ་གསུམ་ཚོམ་གྱི་སྟེང་དུ་དབུས་སུ་རྒྱལ་དབང་ལྔ་པ་ཆེན་པོ། གཡས་སུ་ཁྲི་སྦྱིན་པ་རྒྱ་མཚོ། གཡོན་དུ་དཔལ་ལྡན་བླ་མ་བྱམས་པ་ཆོས་ལྡན།

རྐྱང་གདན། གོས་ཆེན་གྱི་རོ་དང་རྐྱང་གདན་རེ་རེ་བྱས། གཡས་གཡོན་བྱས་དེ་ནས་བང་རིམ་སྟེང་སྡེ་སྣོད་གསུམ་གྱི་བླ་མ་ཐམས་ཅད་དང། དེ་ནས་རྒྱབ་ཀྱི་བང་རིམ་སྟེང་སངས་རྒྱས་བྱང་སེམས་ཉན་རང་ཆོས་སྲུང་སོགས་བཀོད་པ་ལུགས་གཅིག་དང་ཡང་ལུགས་གཅིག་ལ་མདུན་དུ་བླ་མ་གསུམ་གསུམ་ཡོད་པའི་གཡས་གཡོན་དུ་ལྟ་སྤྱོད་ཀྱི་བརྒྱུད་པའི་བླ་མ་རྣམས་ཐར་ཆགས་སུ་བཀོད། མདུན་ངོས་མདོ་སྡེའི་བརྒྱུད་པའི་བླ་མ་གཞན་རྣམས་གཡས་གཡོན་དང་རྒྱབ་ཀྱི་བང་རིམ་དུ་གསལ་བཏབ།

བཞིན། རིན་ཆེན་བདུན་ལས་གྲུབ་པ་འདོན་ཆ་ལྟར་དང། སེང་གེ་ས་གཞི་ལ་གནས་པ། སེང་ཁྲི་མདུན་ནས་ཡར་ལ་སྒྲོམ་སྐས་གསུམ་བཙུགས་པ། བང་རིམ་སྟེང་མ་ལ་འཛིན་སྒྲོམ་གྱི་རྒྱབ་ཡོལ་ལྟ་བུ། དེ་ནས་རྒྱབ་ཡོལ་དེའི་གཡས་གཡོན་གྱི་ཟུར་སྣེ་ལ་ལྕང་ཟླ། ཁུག་ཅེས་པ། ལག་པ་འཆང་ས་ལྟ་བུ། ལག་པའི་འཇུ་ས་ཡོད་པ་ལྟ་བུ་དེ་དག་འགུགས།

དགོན་པ་རྒྱབ་ཡོལ་གྱི་ཐོག་ལ་བཙུགས་སྐུ་དུ་བ་གཉྫི་ར་རྒྱལ་བ་རིགས་ལྔ་མཚོན་དོན་གྱི་པད་མ་དང་དྲིལ་བུ་དང་འོ་འཁོར་ལོ་ཡོད་དེ་ཡ་བ་དེ་རེད་གཉྫི་ར་ཟེར་དེ། འོང་ད་གཉྫི་ར། གཡས་གཡོན་དུ་རྒྱལ་མཚན་བང་རིམ་དང་པོའི་སྟེང་ཐུབ་དབང་བཞུགས་ཀྱི་རེད་ཟེར། ད་ཐུབ་དབང་པོ་བཞུགས་ས་དེ། ཁྲི་རྒྱབ་ཡོལ་ཅན། ད་ཕྱིན་དྲུག་མཚོན་པའི་དེ་རེད་པ་དང་སྦྱིན་པ་སོགས། ཕར་ཕྱིན་དྲུག་མཚོན་པའི་ཀླུ་དང་ཁྱུང་སོགས། ཁྲི་དྲུག་འགྱོགས་ནི་བྱ་ཁྱུང། བྱ་ཁྱུང་བྱས་དེའི་འོག་ལ་ཀླུ་བྱས་ཀླུ་མོ་བྱས་དེའི་འོག་ལ་ཆུ་སྲིན་བྱས་དེའི་འོག་ལ་བུ་ཆུང་བྱས། དེ་ནས་རི་དྭགས་ཀྲྀ་ཥྞ། ཟེར་ནས་དེ་ནས་ས་ར་སྟེ་རི་དྭགས་ཁྲི་སྙན་ས་ལེ། འདིའི་ལུས་ཡོངས་རྫོགས་ཐིག།

གཡས་གཡོན་དུ་བླ་མའི་བླ་མ་དང། དེའི་བླ་མའི་བཞུགས་གདན་འབོལ་རེ། གཞན་རྣམས་ལ་རྐྱང་གདན་དུ་བྱས་པ་ཞལ་ཤེས་ཡིན། དབུས་སུ་འགྲོ་ལམ་ལྟ་བུའི་སྟོང་པ། རྩ་བའི་བླ་མ་ཞལ་བཞུགས་དུས་ཀྱི་རྣམ་པ་ཅན། ཕྱག་གཡས་ཆོས་འཆད་དང་གཡོན་གླེགས་བམ། ཐུམ་དང་གདོང་དར་ལྔ་བརྩེགས་ཅན་བསྣམས་པ། བྱམས་འཇམ་དབྱངས་ཀྱི་གཡས་གཡོན་དུ་ལྟ་སྤྱོད་བརྒྱུད་པའི་བླ་མ་སྟེ་སྤྱོད་བརྒྱུད་ཀྱི་མཚམས།

འོ་དེ་དེ་གའི། བཞུགས་གདན་སྟོང་པ་རེ་བཞག་ཡ་དེ་དག་འདི་རྣམས། བྱས་ནས། སྟོང་པ་རེ་དང། བང་རིམ་དང་པོར་མ་ཆུད་པའི་བླ་མ་གཞན་རྣམས་བསྙེན་པ་གསུམ་པ། བར་ཆག་གོ། བཞི་པར་སྤྱན་སྔ་བའི་དྲག་བོ་རུ་ཅི་སྟེ་མན་ངག་པ། བཀའ་གདམས་མན་ངག་པ་ག་ལ་མ་སོགས་ལྔ་པ་ལ་དེ་ནས་ལྔ་པར་བྱང་སེམས། སངས་རྒྱས་རྣམས་བང་རིམ་དང་པོའི། དང་པོ་བཞི་ཟུར་གཡས་གཡོན་གྱི་ཐད། དེ་ནས་དྲུག་པར་ཉན་རང་བདུན་པར་ཆོས་སྲུང་ངོ། ཉམས་ལེན་བྱིན་རླབས་བརྒྱུད་པའི་བླ་མ་གསལ་འདེབས་པ་མདོ་ལུགས་འདིར་མི་འབྱུང་མོད། ད་འཇམ་དཔལ་ཞལ་ལུང་འདི་མདོ་རྐྱང་པའི་ལུགས་རེད་པ་དང། འོ་དེ་ཡིན་དུས། དེ་ནས་ཉམས་ལེན་བྱིན་རླབས་བརྒྱུད། དེ་འདྲས་གསུངས་ཡོད་མ་རེད་མདོ་ལུགས་འདིར་མི་འབྱུང་མོད། བྱེད་པར་འདོད་ན་མི་མངོན་པའི་ཚུལ་གྱིས་གསལ་བཏབ། མི་མངོན་པ་ནང་ལས་ཡིན་ལ།

རྒྱས་པར་གསུངས། གཏམ་རྒྱུད་གོང་དུ་སོང་ཟིན་ཁ་སེང་ཞུས་ཚར་ཡིན་པ་ཁ་སེང་འཇོག་ཕྱིར་ཁ་ཐུག་ལགས། དེའི་རྗེས་སུ་སྐུ་ཁྲུས་གསོལ་བ་ལ། ཨཱ་ནི་ཁྲུས་ཁང་སྔ་མ་དང་མི་འདྲ་བར་ཁྲུས་ཁང་གྲུ་བཞི་ཕྱོགས་བཞིར་ཤེལ་གྱི་སྒོ་ཤ་སྟག་ཅན། ཁྲུས་རྫིང་མེད་ཅིང། ཁྲུས་རྫིང་བུ་དེ་མེད་པར་བྱས། ཨཱ་ནི་ཁྲུས་བུམ་པ་མང་པོ་བཞག་པ། སྟེང་དུ་དྲ་མིག་དང་རྒྱ་ཕིབས། དེ་དག་ལ་དྲི་བཟང་གི་ལྡེ་གུའམ། འདི་ནི་འདམ། ཐུམ་བུར་བྱས་པ་བཏགས་ལ། དེ་ལས་ཁྲུས་ཆུ་བུམ་པའི་དྲང་ཐད་དུ་བབས་པར་བསམ། ཁྲུས་གསོལ་བའི་ཚེ་དགེ་སློང་གསུམ་གསུམ་སྤྲོས་ཏེ། བཞུགས་ཁྲི་སྔ་མའི་སྟེང་བཞུགས་བཞིན་པ། ན་བཟའ་རྣམས་འོད་སེར་པོའི་རྣམ་པར་ཚུར་བསྡུས་ནས་ཁ་སེང་སྔགས་དང་འབྲེལ་བ་ཡིན་ཚེ་སོ་སོའི་སྙིང་ག་ནས་ལྷ་མོ་གསུམ་སྤྲོས་པ་ཡིན་པ། ད་ད་ལྟ་དེ་མདོ་རྐྱང་པ་ཡིན་དུས་གང་ལ་འདུལ་བ་ནས་གསུངས་པ་ནང་ལྟར་དགེ་སློང་གསུམ་སྤྲོས་ནས། བཞུགས་ཁྲི་ལྔ་མའི། སྟེང་བཞུགས་བཞིན་པར་ན་བཟའ་རྣམས་འོད་སེར་པོའི་རྣམ་པར་ཚུར་བསྡུས་ཏེ་ཁྲུས་གསོལ། གཞན་སྔ་མ་དང་འདྲ། རྒྱུན་དུ་བུམ་པ་སོགས་མ་འབྱོར་ཚེ། སྦྱོར་ཆོས་སྐབས་ཁྲུས་གསོལ་ངེས་པར་དགོས་པ་མིན་ཞིང་ཟེར། ཡིན་གཅིག་མིན་གཅིག་ཁྲུས་གསོལ་བྱེད་དགོས་མ་རེད། ངེས་པར་དགོས་པ་མ་རེད་སྐབས་སྐབས་སུ་བྱས་ན་དེ་ཡི་གྲིབ་དང་མི་གཙང་བ་སོགས་སེལ། ཁྲུས་གསོལ་བྱ་སྲོལ་གཞན་སྔར། དེ་ནས་གཞན་སྔར་དེ་ནས་མྱུར་ལམ་སྐབས་ཞུས་པ་ལྟར་ལ། ཞལ་ལུང་རྐྱང་པའི་ཁྲིད་བཅས། དེ་ནས་སྐབས་གོ་རིམ། དེ་ནས་གོ་རིམ་འདི་ལྟར་བྱ་ཞིང་ཚོགས་ཞིང་མི་བསྡུ་བར་བློ་སྦྱོང་ཟེར། སྦྱོར་ཆོས་གྲངས་གསོག་ལྟ་བུར་ཐུན་ཕྱི་མ་ལ་ཡོན་ཏན་གཞི་གྱུར་མེད་པར་བཏང་ཟེར། གྲངས་གསོག་ལྟ་བུ་ཡིན་ན་སྦྱོར་ཆོས་གྲངས་གྲངས་ཀ་བསག་གི་ཡིན་ན། ཨ་ནེ་ཐུན་ཕྱི་མ་ལ་ཡོན་ཏན་གཞིར་གྱུར་མའི་བར་བཏང། ཚོགས་ཞིང་མི་འདོར་བར་མཆོད་པའི་སྤྲིན་གཟུངས་བསྟོད་ནས་ཡང་ཡང་འཇོག་སྒོ་ནས་མ་བར་མཆོད་པའི་སྤྲིན་གཟུངས་བསྟོད་ནས། དེ་མན་འདོན། བསྡུ་ན་ཡན་ལག་བདུན་པ་ཉིད་གྲངས་བསགས། སྦྱོར་ཆོས་དཀར་ལོ། ད་རེས་ཞལ་ལུང་དང་སྦྲགས་པས་དེ་ཡི་སྦྱོར་ཆོས་འཆད་པ་ལས། འཆད་པ་ལས། རྒྱུན་གྱི་ཉམས་ལེན་སྦྱོར་ཆོས་སྐལ་བཟང་མགྲིན་རྒྱན་གྱི་སྟེང་ནས་བགྱིས་ན་བྱིན་རླབས་དང་མན་ངག་ཟབ་ཁྱད་གཞན་ལས་ལྷག་པ་ཡོད་གསུངས། ད་སོ་སོས་ཉམས་སུ་བླངས་ཡ་དུས་རྒྱུན་གྱི་ཉམས་ལེན་གནང་ཡ་དེ་ད་སྦྱོར་ཆོས་སྐལ་བཟང་མགྲིན་རྒྱན་ཁ་སང་ཞུས་ཚར་ཡིན་པ་ཚོགས་ཞིང་དང་ཆ་ཚང་ཁྲུས་གསོལ་བྱེད་སྟངས་ཁ་སང་ཞུས་ཚར་བ་ཁ་སང་སྔོན་མ་ཞུས་བ་དེ་ག་རང་ད་ཉམས་ལེན་གནང་ཡ་དེ་གནང་ལེ་ན་འགྲིག་ཡོག་རེད་ད་འདི་གསུང་རྒྱུན་འདི་མ་ཆད་ཡ་གསུང་རྒྱུན་མ་ཉམས་པའི་བཟོ་བྱས་ན་ད་ཞུ་དེ་རེད་བ་ད་ཞུ་ཡ་དེ་དེ་མ་གཏོགས་སྙིང་ག་ཡོང་དགོས་མ་རེད་ཕར་ཚུར་ཐུག་རུག་རེད་བ་ད། འདི་ནི། མགྲིན་རྒྱན་གྱི་སྟེང་ནས་བགྱིས་ན་བྱིན་རླབས་དང་མན་ངག་ཟབ་ཁྱད་གཞན་ལས་ལྷག་པ་ཡོད་གསུངས། གསུམ་པ་མཇུག་ཏུ་ཇི་ལྟར་བྱ་ཚུལ་ནི། ད་བཤེས་གཉེན་བསྟེན་པའི་ཚུལ་དེ་ལ་སྔོན་འགྲོ་སྦྱོར་བའི་ཆོས་དངོས་གཞི་ཇི་ལྟར་བྱ་བའི་ཚུལ་མཇུག་ཏུ་ཇི་ལྟར་བྱ་བའི་ཚུལ་གསུམ་བྱས་པ་ད་གསུམ་པ་མཇུག་ཏུ་ཇི་ལྟར་བྱ་བའི་ཚུལ་དེ་རེད། ད། ལམ་རིམ་དམིགས་སྐོར་རེ་རེ་བཞིན་ཟིན་པའི་ཐུན་མཐར། ད་ལམ་རིམ་སོ་སོར་ཉམས་ལེན་ག་རེ་བྱེད་ཀྱི་ཡོད་ད་ལྟ་བཤེས་གཉེན་བསྟེན་ཚུལ་སྒོམ་རེད་བ་ད་དེ་གི་ཐུན་གྱི་ཐུན་དངོས་གཞི་དེ་གི་མཐའ་ལ། དེ་ནི་ཤཱཀྱའི་རྒྱལ་པོའི་མཚན་དང་སྔགས་འདོན་ཞིང། ད་སོ་སོའི་སྤྱི་བོ་གི་བླ་མ་དེ་ཐུབ་པའི་དབང་པོ་ལ་ད་བསྒྱུར་རེད་བ་ད། མཚམས་མཚམས་ཐུབ་པའི་དབང་པོ་ལ་བསྒྱུར་ཡང་བླ་མ་ལ་ཚུར་བསྒྱུར་དེ་འདྲ་བྱས་ནའང་འགྲིག་གི་བ་རེད། མཚམས་མཚམས་སོ་སོའི་སྤྱི་གཙུག་གི་དེ་ནས་བླ་མ་དེ་ཐུབ་པའི་དབང་པོ་ལ་ཕར་བསྒྱུར། དེ་ལས་དེ་ནས་རང་འདྲ་གཉིས་པ་མར་བྱུང། དེ་ནས་སོ་སོ་ཐུབ་པའི་དབང་པོ་རེད། ཨ་ནི་སོ་སོའི་སྙིང་ག་ལ་དེ་ནས་རེད་པ་ད། དེ་ནས་དེ་བཀོད་ནས་སྔགས་ཕྲེང་བཀོད་ནས། དེ་ནས་ཤཱཀྱའི་རྒྱལ་པོའི་མཚན་ཨོ་མུ་ནི་མུ་ནི་མ་ཧཱ་མུ་ནི་ཡེ་སྭཱ་ཧཱ།

སོ་སོའི་གུས། ཐུབ་པ། སོ་སོའི་ཐུབ་པ་སངས་རྒྱས་བཅོམ་ལྡན་འདས། བསྒོམ་བྱས་དེ་ལས་ཕར་རང་འདྲ་དཔག་ཏུ་མེད་པ་སེམས་ཅན་ཐམས་ཅད་ལ་ཕར་སྤྲུལ་སེམས་ཅན་ཐམས་ཅད་ཀྱི་ལུས་སེམས་ལ་ཕར། སེམས་ཅན་ཐམས་ཅད་ཐུབ་པ་བཅོམ་ལྡན་འདས་ཀྱི་གོ་འཕང་ལ་འཁོད་སོང་བསམ་པ། བྱས་ནའང་འགྲིག་གི་བ་རེད། ཨོ་ད་དེ་འདྲ་བྱས། ད་ནི་མཚམས་མཚམས་སོ་སོའི་སྤྱི་གཙུག་གི་སྟེང་ནས་བླ་མ་དེ་རྒྱལ་བ་ཙོང་ཁ་པ་རྗེ་རིན་པོ་ཆེ་གི་རྣམ་པ་བ། ཅེས་དང། འཇམ་དཔལ་དབྱངས་སྒོམ་ཡང་འདྲ་བོ། སྤྱན་རས་གཟིགས་ལ་སྒོམ་ཡང་འདྲ་བོ། ཕྱག་ན་རྡོ་རྗེ་སྒོམ་ཡང་འདྲ་བོ། ད་སོ་སོ་སོ་སོ་སྐབས་ཐོག་སྐབས་ཐོག་གི་དམིགས་སྐོར་དང་ཉམས་ལེན་གྱི་ཐོག་ལ་ཨོ་དེ་བྱས་ཆོག་གི་ཡོད་རེད་ད་བླ་མ་འདི་སངས་རྒྱས་ཐམས་ཅད་ཀྱི། སངས་རྒྱས་ཐམས་ཅད་བླ་མའི་སྤྲུལ་པ་ཡིན་པ་ཡིན་དུས་ཨོ་ད་ག་རེ་བྱས་གཅིག་རེད། སྔགས་འདོན་ཞིང་བསྔོ་སྨོན་བྱེད་པ་ཡིན། གཉིས་པ་ཐུན་མཚམས་སུ་ཇི་ལྟར་བྱ་བ་ནི། ད་ཐུན་དངོས་གཞི་དེ་མར་གྲོལ་ནས། ཨ་ནི་ཐུན་དང་ཐུན་མཚམས་གཉིས། སུ་མ་འདུས་པའི་དུས་ཤིག་མེད་པས་གསུངས། ད་སོ་སོ་མི་ཚེ་ཕྱེད་ཀ་དེ་རེད་པ་ད་ཐུན། ཕྱེད་ཀ་ཐུན་མཚམས། རེད་པ་ད་ཐུན། དུས་ཤིག་མེད་པས་ཐུན་མཚམས་སུ་ཇི་ལྟར་བྱ་བ་དེ་གལ་ཆེ་སྟེ་གསུངས། ཐུན་གྱི་སྐབས་སུ་བློ་སྦྱངས་ནས་ཐུན་མཚམས་སུ་རིག་པ་རྒྱ་ཡན་དུ་བཏང་ན། ཐུན་དངོས་གཞིའི་ཉམས་ལེན་ལའང་གནོད་ཚབས་ཆེ། ད་ཐུན་ལ་དཔེར་ན་བཤེས་གཉེན་བསྟེན་ཚུལ་ཡག་པོ་སྒོམ་སྒོམ་སྒོམ་སྒོམ་བྱས་ཐུན་མར་གྲོལ་བ་ད་ག་གྲོལ་ནས་ཨ་ནི་ཕ་གིའི་རིག་པ་ཕ་གིའི་ཡེངས་བཅུག་ནས་གང་བྱུང་མང་བྱུང་སེམས་ཡེངས་བཅུག་ན་ཨ་ནི་ཐུན་གྱི་སྐབས་ལ་ཕ་གིའི་བོགས་ཞེ་དྲག་ཡོང་གི་མ་རེད་གནོད་ཚབས་ཆེ། ཐུན་མཚམས་ལེགས་པོ་བྱུང་ན་དལ་འབྱོར་དོན་ལྡན་ཡང་འདི་ནས་ཡོང། དེའི་ཕྱིར་རྗེ་བླ་མའི་གསུང་ཁྲིད་རྣམས་སུ་ཐུན་དང་ཐུན་མཚམས་སུ་བཅད་པ་འདི་གནད་ཆེ། དམིགས་སྐོར་དེ་ལ་མཚོན་ན། ནཱ་རོས་ཏེ་ལོ་དང་མི་ལས་མར་པ། འབྲོམ་སྟོན་པས་བླ་མ་སེ་བཙུན་པ་དང་ཇོ་བོ་རྗེ་བསྟེན་ཚུལ་སོགས་བཤེས་གཉེན་བསྟེན་ཚུལ་སྟོན་པའི་གསུང་རབ་དགོངས་འགྲེལ་ཚད་ལྡན་བལྟ་བ་ལས། གཞན་འདྲ་མིན་མང་པོ་བཀླགས་ན་ཤེས་རབ་འཆལ་བར་འགྲོ་གསུངས། ཤེས་རབ་འཆལ་བར་གསུངས། ད་ལམ་རིམ་སྒོམ་མཁན་ཞིག་ཡིན་ན་དངོས་གནས་ཀྱི་ཕ་གིའི་རྟོགས་པ་ཨེ་སྐྱེ་བལྟས་ནས་སྒོམ་མཁན་ཞིག་ཡིན་ན་ཐུན་གྱི་སྐབས་སུ་ཡང་ག་རེ་བཀབ་བཀབ་དགོས་ཕ་གིའི་དམིགས་སྐོར་ག་རེ་སྒོམ་དགོས་དེ་ཡག་པོ་གཅིག་སྒོམ། ཨ་ནི་མར་གྲོལ་ནས་ཐུན་མཚམས་ཀྱི་སྐབས་སུ་ད་ཟ་ཡ་འཐུང་ཡ་འགྲོ་བ་འགྲོ་བ་དང་ཁ་ཟས་ཟ་དགོས་ཡ་དེ་ཟ་དེ་ནས་ཨ་ནི་དཔེ་ཆ་ཀློག་ཡ་དེ་སོ་སོའི་ཉམས་ལེན་དང་མཐུན་པའི་དཔེ་ཆ་བྱེད་ཀྱི་རེད་པ་ཉམས་ལེན་དཔེར་ན་བཤེས་གཉེན་བསྟེན་ཚུལ་ཉམས་སུ་བླང་མཁན་ཡོད་ན་འོ་ད་བཤེས་གཉེན་བསྟེན་ཚུལ་གྱི་སྐོར་ད་ཕ་གིའི་རྣམ་ཐར་མང་པོ་འདུག་བ་དང། འོ་ད་དེ་ཚོ་བྱས་ནས། ཨ་དེ་བྱེད་ཀྱི་ཡིན་ན། ཨ་ནི་ཕ་གིའི་ཉམས་ལེན་ལ་བོགས་འདོན་ནས་གྲོགས་ཡོང་གི་རེད། དེ་མ་གཏོགས་དཔེ་ཆ་གང་བྱུང་མང་བྱུང། སོ་སོ་ཉམས་ལེན་དང་མི་མཐུན་པའི་དཔེ་ཆ་གང་བྱུང་མང་བྱུང་ཟེར་གྱི་རེད་པ་ད། འོ་ད་ལོ་རྒྱུས་གང་བྱུང་མང་བྱུང་དེ་འདྲ་བལྟས་པ་ཡིན་ན། ཨ་ནི་ཤེས་རབ་འཆལ་འགྲོ་གི་རེད། ཤེས་རབ་འཆལ་འགྲོ་བ་གསུངས་སོ། དཔེར་ན་ཧོར་གླིང་གི་སྒྲུང་ལྟ་བུ། གེ་སར་གྱི་སྒྲུང་བསལ་སྦྱོར་བ་དང་འོ་ད་ལྟད་མོ་བྱས་ནས། འོ་ད་དེ་འདྲའི་གི་བགད་བྱ་ཡ་ཡིན་ན་ད་ཡར་དམག་བརྒྱབ་པ་རེད་ཕར་གཅིག་མི་བསད་པ་རེད་གཏུབ་པ་རེད། འོ་ད་ཅིག་ཅིག་བདག་བྱ་བར་བི་གད་ཕམ་པར་མཁས་པར་བྱས་དགོས་ན། ཨ་ནི་སོ་སོ་ལ་བི་ང་རྒྱལ་དང་ཕྲག་དོག་བྱས་ཡ་མི་ན་མི་འདུག་བ། ཡོག་མ་རེད། འོ་ད་ད་དེ་འདྲའི་རིགས་བལྟས་ན་ཤེས་རབ་འཆལ་འགྲོ་བ་རེད། དཔེར་ན་ཧོར་གླིང་གི་སྒྲུང་ལྟ་བུ། སྒྲུང་གི་དཔེ་ཆ་ལ་བལྟས་ན།

ཤེས་རབ་འཆལ་འགྲོ་བ་རང་དེ་རེད་ད། ཧོར་གླིང་གི་སྒྲུང་ལྟ་བུའི་སྒྲུང་གི་དཔེ་ཆ་ལ་བལྟས་ན་ཞེ་སྡང་ཆེ་རུ་འགྲོ་བས་དེ་འདྲའི་རིགས་མི་ལྟ་བར་ཤེས་རབ་འཕེལ་ཐབས་བྱ། ཐུན་མཚམས་ལ་ཉོན་མོངས་མི་སྐྱེ་བའི་ཕྱིར་དུ་དབང་པོའི་སྒོ་བསྡམ་པ་ནི་ཉོན་མོངས་སྐྱེ་ཡུལ་ལ་དབང་པོས་ཀྱང་མི་མཐོང་བར་བྱས་ཏེ་སྡོམ་ཚུལ་ཡོད་ཀྱང།

གང་ཆགས་པ་གི་ཡུལ་དེ་ཕར་སྤངས་ན། ཡུལ་ནི་ཉེ་བར་གནས་པ་དང། ཉོན་མོངས་སྐྱེ་ཡ་དེ་ཡུལ་དེ་ཉེ་བོ་ཡོད་ཙང་དེ་རེད་པ་ད་དེ་འདྲ་ཡུལ་དེ་ཡང་སྤང་ཡ་བྱེད། ཡིན་ན་ཡང་གལ་ཆེ་ཡ་དེ་ཡུལ་དེ་ཡོད་ན་ཡང་སོ་སོ་དེའི་དབང་དུ་མི་འགྲོ་བ་ཅིག། ཡུལ་དཔེ་སྙིང་རྗེ་བོ་ཅིག་ཡོད་པ་ཡིན་ན་སོ་སོ་ཆགས་པ་མ་བྱེད་ན་ཁོ་དེ་ལ་ཡོད་ན་ཡང་གལ་གནད་ག་གེ་ཡོད་མ་རེད་བ། འོ་དེ་རེད། དེ་དང་དཔེར་ན་ཡིད་འོང་གི་གཟུགས་ལྟ་བུ་མིག་གི་དབང་པོས་མཐོང་ཡང་ཡིད་དེ་རྗེས་སུ་མ་འབྲང་ན་འགྲིག་གི་ཡོད་རེད།

དཔེར་ན་ཡིད་འོང་གི་གཟུགས་ལྟ་བུ་མིག་གི་དབང་པོས་མཐོང་ཡང་ཡིད་དེ་རྗེས་སུ་མི་འབྲང་བར་བྱ། གཙོ་བོ་འདྲ་བོ་དེ་རེད། དྲན་ཤེས་ཀྱང་དུས་རྟག་ཏུ་རང་གི་སྒོ་གསུམ་ལ་བྱ་ར་བྱེད། སོ་སོ། ལུས། སྒོ་གསུམ་ཟེར་ན་ལུས་ངག་ཡིད་གསུམ་དེ་རེད་བ། འོ་དེ་ལ་བྱ་ར་བྱེད་ནས་དེས་ག་རེ་བྱེད་ཀྱི་འདུག་སོ་སོ་ལུས་ཀྱིས་ག་རེ་བྱེད་ཀྱི་འདུག་ངག་གིས་ག་རེ་ལབ་ཀྱི་འདུག་ཡིད་ཀྱིས་ག་རེ་བསམ་གྱི་འདུག་དེ་བརྟག་དཔྱད་བྱས་ནས།

ལེའུ་པའི་ལོགས་སུ་བྱས་ནས་ཅིག་གསུངས་འདུག་བ། འདི་ནི་འོ་ད་དེ། དེའི་དགག། འོ་ད། ལེའུ་གཅིག་ལོགས་སུ་མཛད། དེའི་འགག་སྡོམས་སུ། ལུས་དང་སེམས་ཀྱི་གནས་སྐབས་ལ། ལུས་ངག་ལུས་ངག་དང་སེམས་ཀྱི་གནས་སྐབས་ལ། བསླབ་པ་དང་འགལ་མི་འགལ་ལུང་མ་བསྟན་དང། ཉོན་མོངས་ཀྱི་དབང་དུ་གྱུར་མ་གྱུར་ཇི་ལྟ་བ་བཞིན་དུ་ཤེས་པའི་ཤེས་རབ་ཀྱིས་ཡང་དང་ཡང་དུ་བརྟག་པར་བྱ་བ། དེ་ཉིད་ཁོ་ན། མདོར་ན་ནི་མདོར་བསྡུ་ན་ནི། ཤེས་བཞིན་བསྲུང་བའི་མཚན་ཉིད་དོ་ཤེས་བཞིན་མི་ཉམས་པར་བསྲུང་བའི་མཚན་ཉིད་དོ་མདོར་བསྡུ་ན། ཤེས་བཞིན་མི་ཉམས་པར་བསྲུང་བའི་མཚན་ཉིད་དོ་ཞེས་གསུངས་པ་ལྟར་ཤེས་བཞིན་བསྲུང་བ་འདི་ཤིན་ཏུ་གནད་ཆེ། དེ་ནས། ལུས་ཀྱི་འགྲོ་འདུག་དང་ངག་གི་སྨྲ་བརྗོད་དང་ཡིད་ཀྱི་འཆར་སྒོ་སོགས། སྒོ་གསུམ་གྱི་བྱ་བ་ལ་བསམ་བཞིན་དུ་སྤྱོད། བསམ་བློ་བཏང་ནས་དེ་བྱ་བ་དེ་བྱེད་དགོས་རེད། རེད་ད། དྲན་པས་ཟིན་ནས་ད་བྱ་བ་དེ་བྱེད་དགོས་རེད་སྤྱོད། དཔེར་ན་སྒོ་གཉིས་ཡོད་པའི་ཁང་པའི་ནང་དུ་འགྲོ་ན་འོང་ས་དང་འགྲོ་ས་སྒོ་གཉིས་སུ་ངེས་པས། དེ་བསྲུངས་ན་རྐུན་པོ་ཁེགས་པ་ལྟར། སྒོ་གསུམ་གང་དུ་སྒོ་གསུམ་གང། སྒོ་གསུམ་གང་དྲན་དུ་མི་བཏང་བར་བསྲུངས་ན། ཉེས་པ་འབྱུང་བའི་སྒོ་ཁེགས་པ་ཡིན། ད་ང་ཚོའི་ཕ་གི་སྡིག་པ་མི་དགེ་བ་ཉེས་པ་འབྱུང་ཡ་དེ་སྒོ་གསུམ་མ་གཏོགས་ཡོད་མ་རེད་བ་ཡོང་ས་དེ། ཉེས་པའི་རྐུན་པོ་འདྲ་པོ་དེ་རྐུན་མ་འདྲ་པོ་ཕ་གི་ཉེས་པ་བྱེད་དེ། ང་ཚོའི་རྒྱུད་ལ་ཡོང་ཡ་ཡོང་ས་དེ་སྒོ་གསུམ་མ་གཏོགས་ཡོད་མ་རེད་བ་སྒོ་གསུམ་དེ་ལ་ཡག་པོ་ཅིག་བྱ་ར་བྱས་ནས་བསྲུངས་བསྡད་ཀྱི་ཡིན་ན་ཨ་ནི་ཉེས་པ་གི་ཉེས་པ་མང་པོ་ཁེགས་འགྲོ་གི་རེད། ཉེས་པ་ཡོང་གི་མ་རེད། དེ་རེད་པ་ད། དེ་སོང་ན་རྐུན་པོ་འཁྱིག་པ་ལྟར་སྒོ་གསུམ་གང་དྲན་དུ་མི་བཏང་བར་སོང་ན་ཉེས་པ་འབྱུང་བས་སྒོ་འཁྱིག་པ་ཡིན་དེས་ན་དགེ་བཤེས་འབན་གྱིས་སེམས་བསྲུངས་ནས་ཞོ་མ་བཞེས་པའི་རབས། རབས་དང། དགེ་བཤེས་འབན་གུང་རྒྱལ་ཞུ་ཡ་དེ་རེད་ཚུལ་ཁྲིམས་རྒྱལ་བ་ཞུ་གི་ཡོད་ས་རེད། འོ་ད་དེ་ནས་ད་དེ་ཨ་ལས་མཆན་དེ་ཀློག་གི་ཡིན་ད། རབས་ནི་རྒྱལ་ཁང། རྒྱལ་ལྷ་ཁང་དུ་བོད་ལ་རེད་ད། རྒྱལ་ལྷ་ཁང་དུ་ཞོ་སྟོན་ཞིག་བྱུང་བ་ཞོ་ཡི་སྟོན་མོ་གཅིག། རུ་དགེ་འདུན་ཚོ་ལ་པི་ཀའི་ཚོགས་ནས་པི་ཀའི་ཞོ་དྲངས་ཡག་གི་ད་སྟོན་མོ་གཅིག་ཡོད་ས་རེད། ཨོ་དེ་ཡིན་དུས་ཞོ་སྟོན་ཞིག་བྱུང་བ། ལག་བདེ་བས་གྲལ་མགོར་ཡར་ཆོབ་ཆོབ་དྲངས་པས་ཟ་ད་འདུག་ཟེར་དགེ་འདུན་ཚོ་བང་བསྒྲིགས་བཞུགས་ར་བ་དང་བྲེ་བྲེ་ཞག་བྱས་ནས་བཞུགས། དེ་ལ་དེའི་སིང།

སེམས་ཁྲལ་བྱུང་ཡིན་ས་ར་བ། ལག་བདེ་བས་གྲལ་མགོར་ཡར་ཆོབ་ཆོབ་དྲངས་ཏེ་ཟ། དགེ་བཤེས་འབན་གྱིས་འདི་སྙམ་དུ། འདི་རྣམས་མར་ལ་མི་ཐེབས་པར་བྱས་པ་འདུག་སྙམ་དུ་བྱུང་བ་ལ་ཟ། ད་ཞོ་རག་ས་མ་རེད་བསམ་སེམས་ཁྲལ་བྱུང་རེད། དེ་ཡིན་དུས་གང་ན་བྱུང་བ་ལ་དྲིས། གང་ཚང་གྱི་ལ་དྲན་པས་ཟིན་ནས། ད་དུས་རྒྱུན་ཉམས་ལེན་གནང་གི་ཡོད་ཙང་ཨོ་ཨོ་ངའི་སེམས་མ་རུངས་པ་བསམ་བློ་གཅིག་འཁོར་སོང་ཟེར་བ་ད། བསམ་བློ་འཁོར་སོང་དཔེ་བསགས་སོ་བསམ་ནས་ཞོ་མ་མ་སླེབས་གོང་ནས་དྲན་པས་ཟིན་ཚར་རེད། ཡེ་ཤེས་ཀྱི་དྲན་པས་ཟིན་ནས། ཁྱོད་ཁ་ན། ཁྱོད་དྲན་པས་ཟིན་ནས་ཁྱོད་ཁ་ན། དགོངས་ཏེ། ད་སོ་སོ་སོ་སོ་ལ་ཚུགས་དང་དང་གར་ཁྱོད་དཔེ་ཁ་ན་ཟིན་པས་སང་ནོ་མི་ཁོ་དགུ་ཁོ་ཀུན་ཁྱོད་ཁ་ན་དགོངས་ཏེ་ཕོར་པ་ཁ་སྦུབ་བཞག། ད་དགེ་བཤེས་འབན་གྱིས་ཕོར་པ་དེ་ཁ་སྦུབ་མདུན་དེར་ཁ་མར་སྦུབ་བཞག་རེད། ཞོ་མ་སླེབས་གོང་ལ། ཕོར་པ་ཁ་སྦུབ་བཞག་ས་ཞོ་བཟེད་བྱས་པས་ད་ཕྱག་བདེ་སླེབས་ཡོང་རེད་བ་ད་ཕྱག་བདེ་དེ་གིས་ཕོར་པ་ཡར་བཟེད་བྱས་ལབ་ཡིན་ས་ར་ཞོ་བཟེད་བྱས་པས་བློ་ཉེས་པོས་ད་ཅི་ནས་འཐུངས་ཟིན་གསུངས་ས་ད་ངས་དེ་རུ་ཁོ་ད་ད་གིན་ནས་འཐུངས་ཚར་ཡིན་བྱས་ར་ག་དུས་འཐུངས་པ་ཟེར་ན་གྲལ་མགོ་དེར་ཆོབ་ཆོབ་ཆོབ་ཆོབ་བླུག་དུས་ཨོ་ད་ཞོ་དེ་རྫོགས་འགྲོ་ས་ར་བསམ་ར་བ་ད་ང་ལ་རག་ས་མ་རེད་བསམ་ལ་བ་དེ་བློ་ཉེས་པོས་སོང་ད་ད་གིན་ནས་འཐུངས་ཚ་འཐུངས་ཟིན་གསུངས་ནས་བཞེས་མ་ཉན། ཁོང་གི་ཡོ་བྱད་ཨོ་དེ་འདྲ་བྱེད་དགོས་པ་རེད། ཉམས་ལེན་བྱེད་ཡ་དེ་དྲན་པས་ཟིན་ནས་རོ་ད། ཨོ་དེ་ནས། ཁོང་གི་ཡོ་བྱད་ཐན་ཐུན་ཡོད་པ་རྣམས་ཟ། རྒྱལ་ལྷ་ཁང་དུ། ཁོ་རང་ལ་ཡོ་བྱད་གཞན་དག་མང་པོ་གས་ཡོད་མ་རོ་ད། ཙག་གི་ཙིག་གི་རེ་ཁ་ཤས་ཡོད་པ་ཡང། རྒྱལ་ལྷ་ཁང་ལ་ཡར་ཕུལ་གཙུག་ལག་ཁང་ལ་ཕུལ། སྤྲང་ཁེར་ཆུད་མཛད།

སྐད་གསན་པས་ཁོང་ལ་ཆུ་བུམ་གོག་པོ་ཞིག་དང་གསུངས་དགེ་བཤེས་འབན་གུང་རྒྱལ་ལ་ཆུ་བླུག་ས་གའི་ཆག་འཇོག་ཅིག་བུམ་པ་འདྲ་པོ་ཅིག་ཆུ་བུམ་གོག་པོ་ཅིག་ཡོད་ས་ར་རྙིང་པ་ཅིག་ཆུ་བུམ་གོག་པོ་ཞིག་དང་ཆོས་གོས་ཞིག་མ་གཏོགས་རྫས་མེད་ཟེར་ད་དགེ་བཤེས་འབན་གུང་རྒྱལ་ལ་རྫས་དེ་གཉིས་མ་གཏོགས་ཡོད་མ་རེད་རྐུན་མ་གིས་འཕྲོག་ན་འཕྲོག་ཡ་རྫས་མེད་པས་ཆོས་གོས་དེ་དཔུང་པ་ལ་བཀལ། ཆུ་བུམ་དེ་ཕྱག་ཏུ་ཐོགས། ངས་རུབ་ཆུ་འདི་མིན་བྱ་ཐབས་མེད་བྱ་ཐབས་ཡོད་དམ་གསུངས་ང་ལ་རུབ་ཆུ་རུབ་ད།

བྱས་ཙང་དགེ་བཤེས་འབན་གུང་རྒྱལ་ལ་འཆི་བ་འོང་གི་ཡོད་ཙང་རོ་དྲིལ་ས་གི་སྣམ་བུ་དེ་མཁོ་བོ་རེད་འོ་ཅག་ལ་མི་འོང་བས་མི་དགོས་གསུངས་ཆོས་བྱེད་པ་ལ་ཁོང་གི་དེ་འདྲ་ཞིག་དགོས་ཏེ། ཇ་དང་བྱ་དང། ཆུ་རྡོར་རམ་ཤ་རྩམ་སོགས་མང་པོ་ཚགས་བྱེད་པ་ལ་ཆོས་མི་འོང་གསུངས་ད་ཆོས་བྱེད་མཁན་དངོས་གནས་བི་ཤི་དགེ་བཤེས་འབན་གུང་རྒྱལ་འདྲ་པོ་ཅིག་དགོས་གི་རེད་ག་གེ་རུ་ཆུ་བསྡུ་གསོག་རྒྱབ་པ་རེད་བ་དང་བསྡུ་གསོག་རྒྱག་ཡས་ག་གེ་མི་འདུག་བ་དང།

རྩམ་པ་གཅིག་ག་པར་ཡོད་ན་བསམ་ན་རྩམ་པ་གཅིག་གི་ཁ་གཅིག་ནི་རོ་ད་མི་ཚང་བདག་པོ་ནི་ཡོད་མ་རོ་སྤྲད་རོགས་ཟེར་ནི་ཡོད་མ་རེད། བྱས་ནི་མཛོད་ཡོད་འདྲ་བ་གཅིག་ལ་ཕྱིན་མཛོད་སྒོ་ཕྱེས། མཛོད་ཡོད་ན་རྩམ་པ་བླུག་ས་ཡོད་རོ་ད་རྩམ་པ་ཕད་གོག། འོ་ད་དེ་ན་ལག་པ་མར་བརྒྱབ་ནས་དེ་ནི་རྩམ་པ་ཆོད་འགྲོ་བྱས་རོ་ད་དེ་ནི། གང་ཟག་གཅིག་ལམ་སང་དྲན་པས་ཟིན་པ་རེད་འདུག་བྱས་ནས་ཨོ་དེ་མི་སྤྲད་རོགས་མ་བྱས་པ་ཕྱིན་ནས་ལག་པ་བརྒྱབ་པ་ཡིན་ན་ད་ད་རྐུན་མ་ཆགས་འགྲོ་གི་རོ་ད་སྤྲད་རོགས་མ་ལབ་ལག་པ་བརྒྱབ་པ་ཡིན་ན

ཨ་ནི་ཟག་སོང་གོ། གར་འཁྲབ་པ་དེའི་རྐྱེན་གྱིས་དེ་མ་ཐག་ཤི་བ་བཞིན་འོང་ཉེན་ཡོད། ཇོ་བོ་རྗེས་མང་པོའི་ནང་དུ་ངག་ལ་བརྟག་གཅིག་པུར་འདུག་དུས་སེམས་ལ་བརྟག། ཅེས་གསུངས་པ་བཞིན་དགོས། ད་མི་མང་པོ་ནང་བསྡད་དུས་སྒང་ལ་ཁ་དེ་ཉུང་ཉུང་བྱེད་དགོས་བ་རེད་སོ་སོའི་ངག་ནས་བཤད་པ་ཡིན་ན་ད་མདོ་བརྟག་དཔྱད་ཡག་པོ་བྱས་ནས་རོ། དེ་གང་བྱུང་མ་བྱུང་མ་བཤད་པ་བྱས། མི་མང་པོ་ནང་ལ་ངག་ལ་བརྟག་དཔྱད་ཡག་པོ་བྱས། གཅིག་པུ་བསྡད་དུས་སྒང་ལ། ཨ་ནི་སོ་སོའི་སེམས་ལ་བསམ་བློ་བཏང་ནས་སེམས་ཀྱི་བསམ་ཡ་དེ་གང་བྱུང་མ་བྱུང་བསམ་བཅུག་རྒྱུ་ཡོད་མ་རེད། མང་པོའི་ནང་དུ་ངག་ལ་བརྟག་གཅིག་པུར་འདུག་དུས་སེམས་ལ་བརྟག། ཅེས་གསུངས་པ་བཞིན་དགོས་འོ་དེ། རང་ཅག་ནི་དྲན་པས་མ་ཟིན་པར་ཡེངས་བཞིན་དུ་སྡིག་པ་བྱས་ལ། དེའི་ཚེ་སྡིག་པ་ཡིན་མིན་ཡང་མི་ཤེས། འགྲོ་ཞོར་འདུག་ཞོར། སྐད་ཆ་ལབ་བཞིན་པའི་ངང་ནས་ཤིག་སོགས་བསད་པ་ལ་སྣང་བ་མེད། གྲོང་གསེབ་ལ་ད་སྔ་མ་རོ་ད་སྔ་མ་འདྲ་བོ་རེད་དེང་སང་ཕལ་ཆེར་ཡོད་ཀྱི་རེད་གནམ་གྲང་ས་རེད་འོ་ད་གྲོང་གསེབ་ཀྱི་རེད་ལ་སྐད་ཆ་ཤོད་ཀྱིན་ཤོད་ཀྱིན་དེ་ནས་ཤིག་གིས་དེ་ཚོས་སོ་རྒྱབ་འདུག་སེ་དེ་ཚག་ཚག་སེ་འདྲ་བོ་རོ་ད་འོ་དེ་མང་པོས་དེ་བྱེད་ཀྱི་འདུག་བ་ད་སྲོ་མ་ད་དེ་ཚོས་ཚག་ཚག་བྱེད་ཀྱི་འདུག་བ་འོ་ད་སྐད་ཆ་ལབ་བཞིན་པའི་ངང་ནས་ཤིག་སོགས་བསད་པ་ལ་སྣང་བ་མེད། དེའི་ཚེ་དྲན་པས་བཟུང་ནས་འདི་མ་བྱེད་སྡིག་ཡོད་སྙམ་ནས་ཅམ་དེ་འཇོག། དེ་བཞིན་དུ་མི་མང་པོ་དང་འགྲོགས་ནས་གཏམ་སྣ་ཚོགས་བཤད་པའི་ཚེ་ཡང་སེམས་ཟུར་གཅིག་གིས་བདག་གིས་ཅི་ཞིག་སྨྲ་བར་རྩོམ་གྱིན་འདུག་སྙམ་ནས་བརྟག། ཚིག་རྩུབ་ངག་འཆལ་སོགས་སྨྲ་གྲབས་འདུག་ན་དཔྱད་ནས་ཟིན། རོ་ད། འོ་དེ་རེད། རང་གཅིག་པུར་འདུག་པ་ན་སེམས་ཀྱིས་ཅི་ཞིག་དྲན་གྱིན་འདུག་དྲན་གྱིན་འདུག་སྙམ་ནས་བརྟག། སེམས་སྲུང་རྒྱུ་བརྗེད་ངས་ཀྱང་རང་གིས་འཕྲལ་དུ་མི་ཤེས་པས། འདི་ནས་མི་བརྗེད་པར་བྱེད་དགོས་སྙམ་པའི་དྲན་ཤེས་ལ་ར་མཐུན་སྒྲིལ་བྱས། སྔོན་དགོན་པ་བའི་སློབ་མ་དགེ་བཤེས་ཁ་རག་པ་ཞུ་ཡ་དེ་རེད་ཁ་རག་པས་ཕྱོགས་བཞིར་ཐོ་ཡིག་བྲིས་པ་བཞིན་ད་སོ་སོའི་བསྡད་ས་ལ་བས་ཀྱི་ཕྱོགས་བཞི་ལ་ཡ་དྲན་གསོ་བཏང་ཡ་གི་དེ་ནས་ཚིགས་བཅད་འདྲ་པོ་དེ་འདྲ་བྲིས་ནས་མི་རྟག་པའི་སྐོར་འདྲ་པོ་དེ་དག་ག་རེ་ཡིན་ནམ་བས་ཀྱི།

དེ་ཡི་གེ་ལ་བས་ཀྱི་སེམས་མ་ཡེངས་ཟེར་འདྲ་བ་ཅིག་ཨ་ནི་དེ་མཐོང་ཡོང་དུས་སེམས་མ་ཡེངས་ཟེར་དུས་སོ་སོ་ལ་ལབ་པ་ཡོད་རོགས་ད། ཨ་ནི་སོ་སོའི་བྲིས་ཆ་ཡིན་ཙང་ཁོང་ཁྲོ་ཟ་ཡ་གལ་ཡོད་མ་རོ་བ། མི་གཞན་དག་ཅིག་གིས་སེམས་མ་ཡེངས་བྲིས་ཤེས་ན་ཡང་འདིའི་གི་ང་ལ་ཅག་ཅག་བྱས་ནས་བསམ། སེམས་མ་ཡེངས་ཡིན་ནི་ཅི་ཟེར་དེ་སོ་སོས་བྲིས་དགོས་རོགས་ད་སེམས་མ་ཡེངས་ཟེར་བ་དེ་རེད། འདི་ནི། དེ་བཞིན་འདི་ནི། རྩིག་པ་ཚུན་ཆད་ལ་སེམས་མ་ཡེངས་ཞེས་བྲིས་ས། རང་རེ་ནི་མི་འདི་འདྲ་ཞིག་ནས་དངུལ་སྲང་གང་འོང་དགོས་ཞེས་པ་ལྟ་བུའི་རྩིས་ཤར་བྱས། རྩིས་ཤར་དང། འོ་ད། བརྗེད་ཐོ་གཙོ་བོར་བྱེད་ཀྱིན་འདུག་པ་འདིས་མི་འོང་ས། ད་འདིས་དེ་ནི་ཉམས་ལེན་ཡོང་གི་མ་རེད། འདིས་མི་འོང་དེས་ན་ཐུན་མཚམས་འདི་གཙོ་ཤིན་ཏུ་ཆེ། མཚམས་འདུག་པ་ན་སྒོ་འགྲམ་དུ་མཚམས་ཐོ་གངས་རི་ལྟ་བུ་བཞག་སྟེ། ཡིད་ཀྱིས་འདི་མི་དྲན་བྱ་བ་མེད་པ་དེ་འདྲ་མི་བྱ། བློ་བཟླ་མཚམས་ཐོ་གང་ཆེ་ཆེ་འདྲ་པོ་བཞག། མི་གི་ཅིག་གིས་ནི་ཁོ་མཚམས་མཚམས་བསྡད་བཞག་བསམ་བྱེད་ཀྱི། ཨ་ནི་སོ་སོ་གི་ཡིད་ལ་ནི་བས་ཀྱི། མི་དྲན་དགུ་དྲན་བས་ཀྱི། བྱས་དེ་འདྲ་མ་བྱེད་འོ་དེ་རེད། དེ་འདྲ་མི་བྱ། དེས་ན། བདག་གི་བླ་མས། ལུས་ཀྱི་མཚམས་ཁང་ན་སེམས་ཀྱི་སྒྲུབ་པ་པོ་དྲན་ཤེས་ཀྱི་མཚམས་ལ་འདུག་ཚུལ་གསུངས་པ་ལྟར། ལུས་ཀྱི་མཚམས་ཁང་བྱས། ལུས་དེ་མཚམས་ཁང་འདྲ་པོ་བྱས། ཨ་ནི་སེམས་དེ་དེའི་ནང་ལོགས་སྡོད་མཁན་གྱི་སྒྲུབ་པ་པོ། སྒྲུབ་པ་དང། ཨ་ནི། དྲན་ཤེས་ཀྱི་མཚམས་ལ་འདུག་ཚུལ་དྲན་པ་དང་ཤེས་བཞིན་གྱིས། གསུངས་པ་ལྟར། རྟག་ཏུ་དྲན་ཤེས་དྲན་ཤེས་བཞིན་གྱིས་ཟིན་ཏེ་དྲན་པ་དང་ཤེས་བཞིན་གྱིས་ཟིན་ཏེ་མ་ཡེངས་པའི་ཐབས་ལ་མཁས་པར་བྱས། རྗེ་མི་ལས། སྣང་སྲིད་དཔེ་ཆར་འཆར་བ། ཤར་བར་གསུངས་པ་བཞིན་ཡིན་ས། གང་མཐོང་ཡང་བྱམས་སྙིང་རྗེ་ངེས་འབྱུང་སོགས་ཀྱི་སྐུལ་འདེབས་སུ་འགྲོ་བ་བྱེད་དགོས། སྔོན་རྗེ་སྒྲུབ་ཁང་པས་གྲོག་མས་སྦྲང་བུ་ལ་སོ་བཏབ་པས་བཏབ་པར་གཟིགས་ནས་ལས་འབྲས་ལ་ངེས་པ་རྙེད་པ་ལྟ་བུ་ཡིན་ས། བ་དེ་འདྲས་ཅིག་གཟིགས་པ་ཡིན་པ་རེད་ད་རྗེ་སྒྲུབ་ཁང་པ། འོ་དེ་ནས་གྲོག་མ་གིས་བའི་སྦྲང་བུ་ལ་བའི་སོ་བཏབ་ནས། གྲོག་མ་ལ་དེ་ནི་འཕུར་ཡ་ཡོད་མ་རེད་སྦྲང་བུ་ལ་འཕུར་ཡ་ད་ཡོད་རེད་ཡིན་ཨོ་ད་གནམ་ལ་འཕུར་ཡ་ཡོད་རེད་དེ་མར་བབས་ཡོང་དུས་ས་སྒང་ལ་བབས་དགོས་རོགས་ད་ས་ཁར་གྲོག་མ་ཡོད་ས་རེད་བྱས་ཙང་ས་ཁར་མར་བབས་ཡོང་དུས་གྲོག་མ་གིས་པའི་རྐང་པ་པའི་རྐང་ལག་ལ་སོ་བཏབ་ནས་འདི་ནི་དེ་བྱེད་ཀྱི་ཡོད་རེད་འདི་ནི་ཨོ་ད་དེ་གཟིགས་ནས་འདི་ནི་ལས་འབྲས་ལ་ངེས་པ་རྙེད། འདིར་ལས་མ་བྱས་པ་དང་མི་འཕྲད་པ། ལས་བྱས་པ་ཆུད་མི་ཟ་བ། སྒྲུབ་ཁང་པས་གྲོག་མས་སྦྲང་བུ་ལ་སོ་བཏབ་པས་བཏབ་པར་གཟིགས་ནས་ལས་འབྲས་ལ་ངེས་པ་རྙེད་པ་ལྟ་བུ་ཡིན། བྱས་ཙང་ག་རེ་བས་མཐོང་ག་རེ་གོ་ན་ཡང། སོ་སོའི་ཉམས་ལེན་དེ་གོང་འཕེལ་དུ་འགྲོ་ཡག་གི་ཆ་རྐྱེན་ཅིག་ལ་བབས། ཕྱིར་ཤེས་པ་ཅིག་རོལ་པ་དང་སྙིང་རྗེ་དང་ངེས་འབྱུང་དང་བྱང་ཆུབ་ཀྱི་སེམས་དང་འོ་དང་ཡང་དག་པའི་ལྟ་བ་དང་འོ་དང་དེ་འདྲའི་ལ་བུ་གས་ཕན་ཐོགས་ཡ་ཅིག་བསམ་མནོ་བཏང་སྟེ་ན། ཨ་ནི། འབུ་གྲོག་མས་སྦྲང། སྦྲང་མ་ཅིག་ལ་སོ་བཏབ་ཡ་ཅིག་མཐོང་ན་ཡང་ལས་འབྲས་ལ་ངེས་པ་རྙེད་ཡ་ཡོང་ཡ་ཕན་ཐོགས་ཀྱི་འདུག་བ། འོ་དེ་རེད། ཨ་ནི་དེ་འདྲའི་བྱུང་བ་ཡིན་ན་ལྟད་མོ་ཅིག་བལྟས་པ་ཡིན་ན་ཡང་ལས་འབྲས་ལ་ངེས་པ་རྙེད་ཡ་ཡོང་ཡ་འདྲ་བོ་དེ་འདྲའི་ཡོང་གི་ཡོད་རེད། འོ་དེ་རེད། འདི་ནི་ངེས་པ་རྙེད་པ་ལྟ་བུ་ཡིན། དེས་ན་རང་རེ་ཁྲོམ་སྐོར་ལྟ་བུར་འགྲོ་ཚེ་ཆགས་སོགས་ཉོན་མོངས་སྐྱེ་བཞིན་དུ་གོམ་པ་རེ་དང་སྡིག་པ་རེ་སྦྲགས་ནས་སོང། ལྟད་མོ་ལྟ་ག་དེ་འདྲས་མིན་པར་བསམ་བློ་དེ་འདྲས་མ་བཏང་བར་བྱས་ཕྱིན་པ་ཡིན་ན་ལྟད་མོ་ལྟ་ག་ལ་ཨ་ནི་ཆགས་སོགས་གོམ་པ་རེ་རེ་རྒྱབ་དུས་སྒང་ལ་དགའི་རོ་ད། འདོད་ཆགས། ཞེ་སྡང། འོ་ད་དེ་འདྲས་བྱས་ནས། ཆགས་སོགས་ཉོན་མོངས་སྐྱེ་བཞིན་འདོད་ཆགས་རེ་རེ་སྐྱེ། ཞེ་སྡང་རེ་རེ་སྐྱེ། གཅིག་མཐོང་ནས་དེ་ལ་ཆགས་པ་སྐྱེ། གཅིག་མཐོང་ནས་དེ་ལ་ཁོང་ཁྲོ་ཟ། རོ་ད། ཉོན་མོངས་སྐྱེ་བཞིན་དུ་གོམ་པ་རེ་རེ་སྡིག་པ་རེ་རེ་སྦྲགས། ཕར་འཆམ་འཆམ་ཕྱིན་ནས་ཁྲོམ་དེ་ཚོ་ལ་ལྟ་ག་ཕྱིན་ཡིན་ཁར། ད་ཚུར་ཤག་ལ་ཚུར་ལོག་ཡོང་དུས་ཨ་ནི་སྡིག་པ་བས་ཕྱོགས་སེ་ཅིག་ཁུར་ནས་རོ་ད། སྡིག་པ་ཕྱོགས་སེ་ཅིག་ཁུར་ག་ཕྱིན་པའི་བཟོ་འདྲ་ཅིག། སྡིག་པའི་ཁུར་ཤིན་ཏུ་ལྕི་བ་ཞིག་ཁྱེར་ནས་འོང་མོད།